རང་རང་གི་གང་དགར་སྤྱོད་ཅིང་ཁྱད་པར་ཨ་ཙཱ་ར་ཤམ་ཐབས་དམར་པོ་ཅན་དང་སྔོན་པོ་ཅན་བྱ་བ་གཉིས་ཀྱིས། སྔགས་ཀྱི། རལ་པ་ཅན་རྣམས་ལ་སྦྱོར་བ་དང་སྒྲོལ་བ་ཞེས་པའི་ཆོས་སྟོན་སྦྱོར་སྒྲོལ་ཟེར་མཁན་དེ་ཚོ་བསྟན་བྱས་ནས་ཚངས་སྤྱོད་ཉམས་པར་བྱས་དེ་འདྲ་མང་པོ་བྱུང་བ་ཡིན་པར་གདའ། བསྟན་པ་ཉུང་ཤས་དུ་སྨྲ་བ་ཕྱག་མཆོད་དེ་བཞིན་དུ་སོང་ཚུལ་སོང་ཅིང། མཆི་མ་འཁྲུགས་བཞིན་དུ་ཞིབ་ཏུ་ཞུས་སོ། ད་མིག་ཆུ་གཏོང་གིན་གཏོང་གིན་བྱས་ནས་ཇོ་བོ་རྗེ་ལ་ཡར་ཞུས་ཡིན་པར་གདའ། ཇོ་བོ་ཐུགས་རྗེ་ཅན་ཁྱོད་ཀྱིས་བོད་ཀྱི་གདུལ་བྱ་རྨུ་རྒོད་ཅན་དེ་རྣམས་ལ།

ལང་ཚོ་ལ་མ་རྨོས་ཡོངས་སུ་བློ་བདེ་བའི་བེ་སྤྱི་ལ་ཕེབས་པའི་ཆོས་གཞི་ཐུགས་རྗེ་མཛད་པར་ཞུ་ཞུ་ཡང་འཇུག་མདོ་ཆེ་གཏེར་ལ་སོགས་མཐའ་གཅིག་ལྡོག་སྟེ་དགུ་སོགས་མི་དགུ་ཐོག་ཤེས་ཡ་ཕྲ་ཞིག་སངས་རྒྱས་མི་འཇིག་དབང་མ་ཐོབ་པ་ལ་རྒྱུད་ཤེས་མཆོག་ཏུ་མི་ཆོག་ཚོང་ཆོས་ལ་ཤེས་རབ་ཡེ་ཤེས་ཀྱི་དབང་མངོན་དབང་དུ་བསྐུར་མཆོག་ཏུ་མི་ཆོག་རྡོ་རྗེ་ལྷོ་བལ་གྱི་དབང་མ་ཐོབ་པ་གསང་སྔགས་ཀྱི་ལས་ཀྱི་བྱ་བ་བྱས་མཆོག་ཏུ་མི་ཆོག་ཞེས་གསུངས་ཀྱི་དྲི་བ་གཅིག་ཞུ།

དེ་དབྱེ་བ་འབྱེད་པ་དེ་ཇོ་བོ་གས་ནི། མཆོད་དོ་མི་འཕྲད་པའི་ལོ་དེ་བཀག་ནས། མཆོད་དོ་འཕྲད་པའི་ལོ་དེ་ཡིས་ནི་རྫས་ཡོད་མ་འདྲེས་ཡིན་ན་ཡང། རྒྱལ་བའི་གསུང་རང་མཐོང་བྱེད་ཀྱི་གནས་ཐམས་ཅད་བསྡུས་ནས། བྱང་ཆུབ་ལོངས་སྤྱོད་འདུས་མ་དེ་རྫས་རི་དྭགས་ཀ་དེ་ཡིས་བསྟོད་ཀྱི། དེ་དང་མཐུན་པ་ཚང་མ་ཐམས་ཅད་དེ་ནི་ཆུ་ནང་རྟ་ཡིན་པ་དང་དེ་དང་མི་མཐུན་པའི་ཆུ་དེ་དག་ལོག་པའི་ཆུ་ཡིན་པ་དེས་ཤི་ཐུབ་བོ། དེས་ཤི་ཐུབ་པ་ཡིས་ས་ཚ། བྱང་ཆུབ་ལམ་གྱི་སྒྲོན་མ་དང་མི་མཐུན་པའི་མཐའ་དག། དེའི་སྐབས་སུ་དེ་ནི་རང་ཡིད་སུ། ཞི་འགྲོ་རེད། ཁོ་རང་རང་སར་ཞི་འགྲོ་མ་ཐུབ་པ་ཕྱི་ནང་ནས་བཀག་ནས་འགོག་ཐུབ་པ་བྱུང་བ་རེད། དེའི་ས་ང་ཚོ་བོད་དུ་བསྟན་པ་སྔ་དར་ལ་ཡིན་ན། དེ་ནས་བསྟན་པ་བསྟན་པ་ལ་བསྲེ་ལྷད་མང་པོ་ཅིག་ཞུགས་བྱས་ནས། ཧ་ཤང་མ་ཧཱ་ཡཱ་ན་ཧ་ཤང་མ་ཧཱ་ཡཱ་ན་བོད་དུ་ཡོང་བྱས་ནས།

ཉི་མ་སྒྲིབ་པ་ལ་ཁྱད་པར་ཡོད་མ་རེད་ཟེར་སྤྲིན་དཀར་པོ་གིས་བསྒྲིབས་རེད་སྤྲིན་ནག་པོ་གིས་བསྒྲིབས་རེད་ཟེར་དེ་འདྲ་ཡིན་ཙང་སངས་རྒྱ་བ་ལ་གེགས་བྱེད་མཁན་དེ་ལ་ང་རང་ཚོ་བདག་འཛིན་མ་རིག་པ་ལ་སོགས་པ་ཆགས་སོགས་ཉོན་མོངས་པ་དེ་ཡང་གེགས་བྱེད་རེད་ད་ག་ནང་བཞིན་བྱས་ནས་ཚོགས་བསགས་སྒྲིབ་སྦྱང་ཅི་ཡོད་དོ་དད་པ་དང་སྐྱབས་འགྲོ་ལ་སོགས་པ་དང་སྙིང་རྗེ་དང་ངེས་འབྱུང་གི་བསམ་པ་དང་བྱང་ཆུབ་སེམས་ལ་སོགས་པ་དེ་དག་གིས་ཡང་དེ་ནས་འཚང་རྒྱ་བ་ལ་གེགས་བྱེད་ཀྱི་རེད།

ཁྱོད་ཁྲིད་ཅི་ལ་ཡར་འགྲོ་བྱས་ནས་ག་པར་ཡིན་ནམ་དེ་སླེབས་ཀྱི་རེད། ཨ་དེ་དང་འདྲ་བ་ཅིག་དགོས་རེད། ཅིག་ཅར་བ་ཟེར་མཁན་དེ་མ་གཏོགས། རིམ་གྱིས་པ་ཟེར་མཁན་དེ་ཤིན་ཏུ་དབང་པོ་རྟུལ་པོ་དེ་འདྲ་ཅིག་ལ་ལས་ལྟ་ཡ་རེད་ཟེར་ནས་དེ་འདྲ་གྱིས་ལོ་མང་པོ་ཅིག་བཤད་བྱས་ནས་བོད་ཀྱི་ཆོས་སློབ་པ་མང་ཆེ་བས་ཧ་ཤང་གི་རྗེས་སུ་འབྲངས། ཧ་ཤང་རྗེས་སུ། རྗེས་སུ་འཇུག་བྱས་ནས་ད། མཁན་ཆེན་ཞི་བ་འཚོ་གིས་དཔེ་བཞག་ཁྱེད་ཀྱིས་དེ་ནས། ག་རེ་ཟེར་དགོས་ཡིན་ན་ལུགས་སྲོལ་དེ་ཡིན་ན་འཛིན་མི་ཐུབ་པ་གཅིག་དེ་འདྲ་གཅིག་ཆགས་ནས་དེ་འདྲ་གཅིག་ཆགས་ཕྱིན་ནས་ནི་རྒྱལ་པོ་ཁྲི་སྲོང་ལྡེ་བཙན་ཡིད་གཉིས་ལ་གྱུར་བྱས་ནས་ཡིད་དེ་རྩེ་གཉིས་ལ་གྱུར་བྱས་ནས་ད་ག་འདྲ་ཡིན་ན་བསྟན་པ་གཅིག་ལ་ནི་སྟོན་པ་གཉིས་སམ་དེ་ཡོང་སྲིད་ཀྱི་མ་རེད་ད་དེ་ལྟ་བུ་དེ་ནི་སྟོན་པ་མི་མཐུན་པ་གཅིག་གཅིག་གིས་ཚོགས་བསགས་སྒྲིབ་སྦྱང་བྱེད་དགོས་ཟེར་དགོས་རེད་གཅིག་གིས་བྱེད་རྒྱུ་ཡོད་མ་རེད་ཟེར་མར་ཉལ་བསྡད་ནས་ཁོ་རང་རང་བསམ་བློ་གང་ཡང་མ་བཏང་བ་བྱས་ན་དེ་ནི་སངས་རྒྱ་གི་རེད་ཟེར་བ་རེད་བ་ང་དེ་འདྲ་བྱེད་ཅེ་ན།

སྦ་གསལ་སྣང་ཟེར་དེ་ཡེ་ཤེས་དབང་པོ་ད་ལྟ་ལྷོ་བྲག་ནས་བཞུགས་ཡོད་རེད་དེའི་སྐུ་མདུན་ལ་བཀའ་འདྲི་ཞུས་ན་ཁོང་གིས་ཤེས་ཡས་ཡོང་གི་རེད་ཟེར་ནས་ཁོང་གདན་འདྲེན་ཞུས་ནས་དེ་ནས་ལྟ་བ་རྣམ་དག་དང་ལྟ་བ་རྣམ་དག་མ་ཡིན་པ་དེ་དབྱེ་བ་འབྱེད་ཐུབ་མི་ཡོང་ཟེར་གདན་འདྲེན་ཞུ་གར་བཏང་དུས་སྐབས་ལ་སྦ་ཡེ་ཤེས་དབང་པོ་གིས་ང་དེ་ཁྱོད་ནི་དེ་བྱེད་ཐུབ་ཀི་མ་རེད་ཡིན་པ་དང་མ་ཡིན་པའི་ལོ་དེ་ནས་དབྱེ་བ་འབྱེད་ཐུབ་ཀི་མ་རེད་འབྱེད་མི་ཐུབ་དེ་ག་རེ་རེད་ཟེར་ན་ཧྭ་ཤང་མ་ཧཱ་ཡ་ན་ནི་ཧྭ་ཤང་མཁས་པ་ཆེན་པོ་ཞིག་ར་རེད།

ལུང་བསྟན་དེ་ལ་བལྟས་བྱས་ནས་གཞི་ནས་ཀ་མ་ལ་ཤི་ལ་གདན་འདྲེན་ཞུས་ཀ་མ་ལ་ཤི་ལ་གདན་འདྲེན་ཞུས་བྱས་ནས་ཁོ་གཉིས་རྩོད་པས་རྩོད་པ་ཉི་མ་མང་པོ་བྱས་རྩོད་བྱས་ནས་དང་པོ་བྱེད་ཀྱི་ཡིན་ན་མཁན་ཆེན་ཞི་བ་འཚོ་གི་ལུགས་འཛིན་མཁན་མི་ལྔ་མ་གཏོགས་ཡོད་མ་རེད་ཧྭ་ཤང་གི་ལུགས་འཛིན་མཁན་དེ་བརྒྱ་ཕྲག་མང་པོ་ཅིག་ཆགས་ཚར་ད། མཁན་ཆེན་ཞི་བ་འཚོའི་ལུགས་འཛིན་མཁན་དེ་ཀ་མ་ལ་ཤིའི་ཕྱོགས་ལ་བསྡད་ཧྭ་ཤང་གི་ལུགས་འཛིན་མཁན་དེ་ཧྭ་ཤང་གི་ཕྱོགས་ལ་བསྡད་ནས་ཨ་ཏུ་ཟི་ཆན་རྒྱལ་པོ། བ་ཙག་པ་ལ་དེ་བཞུགས་ཁྲི་བརྒྱབ་ནས་བསྡད། ཨ་ནི་རྒྱལ་པོ་གིས། ང་ནི་ཆོས་དང་ཆོས་མ་ཡིན་པའི་རྣམ་གཞག་ཞིག་མ་རེད། ཁྱེད་རང་གཉིས་གཉིས་ཀ་མཁས་པ་ཆེན་པོ་རེད་བློ་གཟུ་བོར་གནས་པ་བྱེད་ཅེས་ནས་རྩོད་པས་གཏན་ལ་འབེབས་བྱས་ནས་སུ་ཕམ་སོང་ན་ཕམ་མཁན་དེ་ཡིས་རྩོད་པ་རྒྱལ་མཁན་དེ་ལ་དེ་ནས་མེ་ཏོག་ཕུལ་ཅིག་ཟེར་ནས་མེ་ཏོག་མེ་ཏོག་མདུན་ལ་བཞག་ནས་ཁོ་གཉིས་རྩོད་བཅུག་ནས་ཁོ་གཉིས་རྩོད་དུས་སྐབས་ལ་ཡུན་རིང་པོ་ཞིག་དག་རྩོད་དུས་སྐབས་ལ་ཧྭ་ཤང་མ་ཧཱ་ཡ་ན་ཕམ་པ་རེད། ཀ་མ་ལ་ཤི་ལ་རྒྱལ་བྱས་ནས།

ད་ལམ་སྒྲོན་ཆོས་མི་འགོ་རེ་ལམ་སྒྲོན་ཁོ་ན་བཤད་བྱ་རྩ་བའི་གཞུང་བྱས་ནས་བྱང་ཆུབ་ལམ་གྱི་རིམ་པ་མཛད་པ་རེད་པ། དེ་ནས་སྒོམ་རིམ་གསུམ་པོ་དེ་ཡང་ནས་ཡང་དུ་དྲངས་དབུ་མ་སྣང་བ་དེ་བས་གཞི་གཙོ་བོ་ཅིག་ལ་བཟུང་བྱས་ནས་མཛད་དགོས་ཡོད་དེ། བོད་ཀྱི་བསྟན་པ་ག་དེ་བྱེད་ཀྱི་དེ་འདྲ་ཡིན་ཟེར་ཙང་དེ་ཡི་རྒྱུ་མཚན་ཅིག་མིན་འགྲོ་སོང་ཟེར་རམ་ཞེས་ངའི་སེམས་ནས་དེ་འདྲ་དྲན་རྒྱུ་རེད། སློབ་མ་བཟང་པོ་བྱང་ཆུབ་འོད་ཀྱིས་བསྐུལ་གྱུར་པས་ཟེར་སློབ་མ་བཟང་པོ་ཟེར་དགོས་ཡོད་དེ་ཡང་དེ་ནས་ཞུ་བ་ལ་མཁས་པ།

ཕྲན་མ་སྐྱེས་ཀྱི་ཡུལ་གོ་དྲག་པོ་བཟང་པོའི་ནོར་གྱིས་བྱ་རེད་ད་དེ་ནོར་ལ་དེ་སོང་དུ་འོང་ཇི་ནོར་གྱི་གནང་རོགས་བྱེད་ཟེར་ན་ཡང་ནི་ཇོ་བོ་ཐུགས་མཉེས་པོ་ཡོང་གི་མ་རེད། དེའི་ཚེ་བོད་ཀྱི་ཆོས་ལོག་རྣམས་དང་རྩིང་ཆོས་རྣམས་རང་ཡལ་དུ་སོང་བ་ཡིན་དེ་ལྟར་ཇོ་བོ་མངའ་རིས་སྟོད་དུ་བསྟན་པའི་བྱ་བ་རྒྱ་ཆེར་མཛད་ནས་ལོ་གསུམ་རྫོགས་པར་ཉེ་བ་ན་ལོ་ཙཱ་བ་ལ་གནས་བརྟན་གྱིས་དམ་ཚིག་ལ་བཀར་བའི་མནའ་ཡོད་པས་ལོ་ཙཱ་བས་ད་རྒྱ་གར་དུ་བྱོན་དགོས་ཞེས་བསྐུལ་ལོ་ཟེར་ནས་ད་ནག་ཚོ་ལོ་ཙཱ་བ་ཡིས་ད་ལོ་གསུམ་རེ་ཚར་ཟིན་ན་ད་རྒྱ་གར་དུ་ཕེབས་རོགས་བྱེད་ཟེར།

བརྐྱངས་ཕྱག་མཛད་དེ། ཇོ་བོའི་སྐུ་མདུན་དུ་ཕེབས་པ་ན་ཇོ་བོ་རྗེས་འབྲོམ་གྱི་དབུ་ཐོག་ཏུ་ཕྱག་བཞག་ནས་སཾ་སྐྲྀ་ཏ་ཡི་སྐད་དུ་ཤིས་བརྗོད་མང་དུ་མཛད་ཅིང་དེ་ཉིན་སྦྱིན་བདག་དེ་ལའང་ང་ཡི་ཨུ་པ་སི་ཀའི་སྐལ་བ་དགོས་ཞེས་གནང་ནས་ཡོད་པ་དེ་གནང། ད་ཨུ་པ་སི་ཀ་གི་སྐལ་བ་ཁྱེར་ཤོག་ཟེར་གནང་གི་མི་དྲག་དང་དེ་ག་རེ་ཟེར་ང་རང་ཚོ་སྤགས་ཀྱི་མར་ཟན་དེ་རེད་ཟེར་བ། སྤགས་ལ་མར་ཟན་ཟེར་ཉན་ཅིག་སྤགས་དང་མར་མཉམ་དུ་ཡར་བརྫིས་གྲུ་བཞི་གྲུ་བཞི་བྱས་བཞག་དེ་དུས་སྐབས་ལ་མངའ་རིས་སྟོད་དུ་ཕེབས་དུས་སྐབས་ལ་ཇོ་བོ་རྗེ་ལ་ཕུལ་ཡས་དེ་མ་གཏོགས་མེད་པ་འདྲ་དང་མར་ཟན་དེ་དེ་ཡིན་པ་རེད།

མཚན་མོ་གཅིག་གི་རིང་ལ་ཆོས་སྡེ་སྐྱེ་བོ་དེ་འདྲ་ཆིག་སྡོང་ཡིན་པ་རེད་དེ་ནས་བཟུང་སྟེ་ཨེ་ནས་ད་ག་རང་ཕེབས་གོ་རེད་ཟེར། ཇོ་བོས་ནུབ་མོ་དེ་རང་ལ་འབྲོམ་རིན་པོ་ཆེ་ལ་དབང་བསྐུར་ཏེ་སྲས་ཀྱི་ཐུ་བོར་བཟུང་དེ་ནས་པུ་ཧྲངས་ནས་རིམ་གྱིས་ཕེབས་ནས་མང་ཡུལ་གྱི་སྐྱིད་གྲོང་དུ་ཕེབས། དེ་ནས་བལ་ཡུལ་བརྒྱུད་དེ་རྒྱ་གར་དུ་གདན་དྲངས་རྩིས་བྱས་ཀྱང་ད་འབྲོམ་སྟོན་པ་དང་ནག་ཚོ་ལོ་ཙཱ་བ་ལ་སོགས་པ་ཚང་མ་ཐེངས་གཅིག་མཉམ་དུ་ཕེབས་པར་དུ་རྒྱང་འབྲོམ་སྟོན་པས་དབུས་ནས་མར་གདན་འདྲེན་ཞུ་རྩིས་བྱས་གོ་རེད། ཞུ་རྩིས་བྱས་གོ་རེད་དེ་ནག་ཚོ་ལོ་ཙཱ་བ་དབང་ཕྱི་གིར་བ་འབྲོམ་སྟོན་པ་ཐབས་ལ་མཁས་པ་ཞེ་དྲག་ཡིན་ཙང

ཇོ་བོ་ཕེབས་མ་ཐུབ་པ་ནི་བོད་ཀྱི་བསོད་ནམས་ཡིན་པ་རེད་དེ་ལྟར་ཇོ་བོ་ཕེབས་མ་ཐུབ་པར་རྒྱ་གར་དུ། བང་ཕྱིན་བརྫངས་ནས་གནས་བརྟན་གྱི་བཀའ་བཞིན་ཇོ་བོ་བལ་པོའི་བར་གདན་དྲངས་ཀྱང་ལམ་དུ་དམག་འཁྲུག་གིས་གདན་འདྲེན་མ་ཐུབ་པར་རེ་ཞིག་ཕྱིར་ལོག་ཕེབས་དགོས་བྱུང། སླར་དུས་ཟིང་འཇགས་མཚམས། གདན་འདྲེན་ཞུ་ཆོག་པ་དང་ཇོ་བོ་བོད་དུ་ཕེབས་ནས་བསྟན་བཅོས་ཀྱང་དེ་འདྲ་བ་མཛད་འགྲོ་དོན་ཡང་ཤིན་ཏུ་རྒྱ་ཆེ་བར་འདུག་བོད་དུ་བཞུགས་ཆོག་པར་བྲིས། འདྲ་མི་ཡོང་ངམ་ཞེས་ཞུ་ཡིག་དང་ལམ་སྒྲོན། ཇོ་བོའི་ཕྱག་བྲིས་ངོ་མ་ཞིག་དང་གསེར་མང་པོ་བཅས་རྒྱ་གར་དུ་བརྫངས་དེའི་ཚེ་རྒྱ་གར་དུ་རང་རེ་བོད་དང་མི་འདྲ་བའི་ལོ་གཅིག་གི་ནང་དུ་བསྟན་བཅོས་གསར་པ་གང་བྱུང་བ་རྣམས་པཎྜི་ཏ་རྣམས་འཚོགས་ནས་གྲལ་བཤར་ནས་ཤོག་བུ་རེ་རེ་བཞིན་གྲལ་ལ་བཏང་ནས་ཚང་མས་རེ་རེ་བཞིན་གཟིགས་ནས་ཚིག་དོན་ལ་སྐྱོན་མེད་པ་རྣམས་རྒྱལ་པོ་ལ་ཞུས་ཏེ་རྩོམ་པ་པོ་ལ་བྱ་དགའ་གནང་བསྟན་བཅོས་དེ་ཁྱབ་གདལ་དུ་བྱེད་ཆོག་པའི་དྲིལ་བསྒྲགས།

མོས་མ་ཚང་བ་མེད་པར་བསྡུས་ནས་བསྟན་ཅིང་དེ་ལ་བརྟེན་ནས་གསུང་རབ་ཐམས་ཅད་གདམས་ངག་ཏུ་ཤེས་པས་པཎྜི་ཏ་རྣམས་ལ་ཐུགས་ངེས་ཆེན་པོ་འདྲོངས་པས་ཐམས་ཅད་ཧ་ལས་ཏེ་འདི་ཆེད་དུ་ཇོ་བོ་བོད་དུ་ཕེབས་པས་བོད་པ་རྣམས་ལ་ལེགས་པར་མ་ཟད་ངེད་རྒྱ་གར་བ་རྣམས་ལ་ཡང་ཤིན་ཏུ་ལེགས་པར་བྱུང་ཇོ་བོ་རྒྱ་གར་དུ་བཞུགས་ན་རྒྱ་གར་བ་རྣམས་ཤེས་རབ་དང་བརྩོན་བརྩོན་པ་ཆེ་བས་དེས་བསྟན་བཅོས་དེ་ལྟ་བུ་མི་མཛད་མི་གསུང་བོད་གླེན་ཞིང་བརྩོན་འགྲུས་ཆུང་བ་ལ་དགོངས་ནས་ཚིག་ཉུང་ལ་དོན་ཆེ་བའི་བསྟན་བཅོས་དེ་ལྟ་བུ་མཛད་ཅེས་ཇོ་བོ་བོད་དུ་བཞུགས་པ་ལ་བསྔགས་བརྗོད་མང་དུ་གསུངས་པས་གནས་བརྟན་རཏྣ་ཨ་ཀ་ར། ད་འོ་ན་པཎྜི་ཏ་རྣམས་ཀྱིས་ཀྱང་བསྔགས་བརྗོད་དེ་ལྟར་དེས་ཇོ་བོ་ཡང་བོད་དུ་བཞུགས་པ་ལ་དགྱེས་འགྲོ་དོན་ཡང་ཆེ་བ་དེ་འདྲ་ཡོད་ན། ད་ཇོ་བོ་བོད་དུ་བཞུགས་ཆོག་པ་བགྱི་སྐུ་ཚབ་ཏུ་ལམ་སྒྲོན་དེ་ལ་རང་འགྲེལ་ཞིག་མཛད་ནས། བསྐུར་ཤོག་ཅེས་པའི་ཡི་གེ་ཚུར་འབྱོར་བ་ན་ནག་ཚོ་ཤིན་ཏུ་དགའ་ནས་གནས་བརྟན་གྱིས་ཁུར་རི་ཙམ་བསྐུར་བ་ཉི་མ་དེ་རིང་ནས་སངས་སོང་ཞེས་གསུངས་པ་རེད་དེང་སང་བསྟན་འགྱུར་ཁྲོད་དུ་བཞུགས་པའི་རང་འགྲེལ་རང་འགྲེལ་དུ་གྲགས་པ་དེ་ཡང་ཇོ་བོའི་གསུང་ལ་ལྷད་ཞུགས་པ་ཞིག་ཡིན་པ་རེད་གསུངས། ཨ་ཏོ་སྐྱེས་ཁྱེད་ནི་ད་ཇོ་བོ་རྗེ།

ཞུ་དག་བཏང་ནས་ཡག་པོ་བྱུང་བ་ཡིན་ན་བྱ་དགའ་གནང། ཡག་པོ་མ་བྱུང་བ་ཡིན་ན་ཁྱིའི། ཁྱིའི་རྔ་མ་ལ་བཏགས་བྱས་ནས་དེ་ནས་དཔེ་འདི། རྩོམ་མཁན་གྱི་རྩོམ་པ་པོ་དེ་དམའ་འབེབས་པ་དེ་འདྲ་བྱེད་ཀྱི་ཡིན་པ་རེད། དེ་ཡིན་ཙང་ཇོ་བོའི་གཞུང་པོ་གཞུང་པོ་དེ། ལམ་སྒྲོན་དེ་ཡིན་ན་པཎྜི་ཏ་གང་ག་ཧ་ལས་ཐག་ཆོད་ནས། ཇོ་བོ་རྗེ་ནི་རྒྱ་གར་ལ་བཞུགས་པ་ལས་ཀྱང་བོད་ལ་ཕེབས་པ་དེ་ང་རང་ཚོ་ལ་ཕན་པ་ཞེ་དྲག་བྱུང་ཤག་ཟེར། བོད་པ་ལ་ལེགས་པར་མ་ཟད་རྒྱ་གར་བ་ལ་ཕན་པ་ཞེ་དྲག་བྱུང། རྒྱ་གར་ན་བཞུགས་ཡོད་ན་བསྟན་བཅོས་དེ་ལྟ་བུ་རྩ་བ་ནས་མཛད་ཀྱི་མ་རེད། ད་ལྟ་བོད་ལ་ཕེབས་པ་ཡིན་ཙང་བོད་ཀྱི་གདུལ་བྱ་རྣམས་ཀྱི་དབང་པོ་རྟུལ་བ་དང་བརྩོན་འགྲུས་ཆུང་བ་དང་དེ་འདྲ་ཡིན་ཙང་ད་རྒྱལ་བའི་གསུང་རབ་ཚང་མ་ཐམས་ཅད་ཤོག་བུ་གསུམ་ལ་བྲིས་ཏེ་ཚིག་ཉུང་ཉུང་ཅིག་ལ་དོན་ཆེན་པོ་ཚང་འདི་གའི་དེ་ལྟ་བུ་མཛད་པ་དེ་ནི་བཀའ་དྲིན་ཆེན་པོ་ཞེ་དྲག་བྱུང་སོང་ཟེར་ནས་པཎྜི་ཏ་ཚོ་ཐུགས་མཉེས་པོ་ཞེ་དྲག་བྱུང་བ་ཡིན་པ་རེད་དེ་གནས་བརྟན་རཏྣ་ཨ་ཀ་ར་ཞེས་པཎྜི་ཏ་ཚོ་ཐུགས་མཉེས་པོ་བྱུང་ཤག་ཇོ་བོ་ཡང་བོད་ལ་བཞུགས་འདོད་ཡོད་པ་ཡིན་ན་ད་ནས་བཟུང་འདི་ཚུར་ཕེབས་མི་དགོས་བོད་ལ་བཞུགས་ན་འགྲིག་ཨ།

དེ་ནས་བོད་ཀྱི་བླ་ཆེན་རྣམས་ཀྱིས་ནི་ང་ད་ལྟ་ཇོ་བོ་རྗེ་གདན་འདྲེན་ཞུ་ཨེ་ཐུབ་བལྟ་གི་ཡིན་ཟེར། གལ་ཏེ་གདན་འདྲེན་ཞུ་ཐུབ་པ་འདུག་ན་ནི་ལམ་སང་ཁྱོད་རང་ཚོ་ལ་ལན་བཏང་གི་ཡིན་ཟེར། ལན་བཏང་གི་ཡིན་ཁྱོད་རང་ཚོ་ལམ་སང་ཕེབས་བསུ་ལ་ཤོག་ཟེར། ཚང་མ་ཐམས་ཅད་ཕེབས་བསུ་ལ་ཤོག་ཟེར་གསུངས་ཡིན་པ་རེད། ད་ཇོ་བོ་རྗེ་གདན་དྲངས་པ་དེ་བལ་ཐག་ཆོད་ཚར་བ་ཐག་ཆོད་དེ་དབུས་ལ་ཡི་གེ་བཏང་གི་འདུག་ཡི་གེ་བཏང་ནས་ད་གང་པོ་ཇོ་བོ་རྗེ་གདན་འདྲེན་ཞུ་ཐུབ་པ་འདུག་དེ་ཡིན་ཙང་ཨ་ནི་ཁྱོད་རང་ཚོ་གདན་འདྲེན་ཞུ་ཨ་ཤོག་ཟེར་དེ་ནས་ཀ་བ་ཤཱཀྱ་དབང་ཕྱུག་ལ་སོགས་པ་བྱས་ནས།

བོད་དུ་ལོ་བཅུ་བདུན་བསྟེན་པའི་ལོ་ནི་བཅུ་དགུ་བསྟེན་ཅིང་འགྲོགས་ན་ཡང་ཞེས་གསུངས་པ་ལྟར་ཡིན་ཟེར་ཏེ་དཔྱད་པ་བྱེད་དགོས་ཏེ་ལམ་རིམ་ཆེན་མོ་ན་བོད་ན་ལོ་བཅུ་དགུ་བཞུགས་པ་ཡིན་གསུངས་ཡོད་ལོ་བཅུ་དགུ་བཞུགས་པ་ཡིན་ཟེར་དེ་ཡིན་པ་དེ་ག་རེ་རེད་ཟེར་ན་ནག་ཚོ་ལོ་ཙཱ་བ་གིས་ནི་བོད་དུ་ལོ་བཅུ་བདུན་དང་རྒྱ་གར་ན་ལོ་གཉིས་བསྟེན་པ་རེད་ཟེར་དེ་ས་ལོ་བཅུ་དགུ་ཡིན་པ་དེ་ནག་ཚོས་གསུངས་པ་དེ་ཐག་ཆོད་པ་རེད་ཟེར་ང་ཚོས་བོད་དུ་དཔེ་ཆ་གང་ག་ལོ་བཅུ་གསུམ་བཞུགས་པ་དེ་ཐག་བཅད་ཡོད་རེད་ཐག་བཅད་དེ་ག་རེ་རེད་ཟེར་ན། ཇོ་བོ་དགུང་ལོ་དྲུག་ཅུ་རེ་གཅིག་རེ་དེ་འགོ་ལ་བོད་ལ་ཕེབས་རེ་བ། དྲུག་ཅུ་རེ་གཅིག། དྲུག་ཅུ་རེ་གཅིག་བོད་ལ་ཕེབས་དེ་འགོ་ལ་ནི། བདུན་ཅུ་དོན་གསུམ་ལོ་དེ་འགོ་མ་བདུན་ཅུ་དོན་གཉིས་ལོ་དེ་འགོ་མ་རྫོགས་རེ་བ། དེ་ཡིན་ཙང་ལོ་བཅུ་གསུམ་མ་གཏོགས་རེ་ཡ་ཁྱོན་ནས་ཡོད་མ་རེ་དེ། ལམ་རིམ་ཆེན་མོ་ན་ལོ་བཅུ་དགུ་གསུངས་ཡོད་རེ་བ་དེ་རང་བདེན་པ་ཡིན་གསུང་དུ་འོང་དེ་བ། ཞེས་གསུངས་པ་ལྟར་ཡིན་དེ་ལྟར་ཇོ་བོ་ཆེན་པོ་བོད་དུ་ཕེབས་པ་ཆེན་པོ་ཡི་གདན་དྲངས་པའི། དགོས་དོན་གྱི་སྙིང་པོ་ཇོ་བོས་གསུངས་པའི་ཆོས་ཀྱི་གཙོ་བོ་ནི་བྱང་ཆུབ་ལམ་གྱི་རིམ་པ་དེ་ཉིད་ཡིན། དེ་ཡང་ཇོ་བོ་བོད་དུ་ཕེབས་ཁར་རྗེ་བཙུན་སྒྲོལ་མ་དང། ཇོ་བོའི་བླ་མ་པཎྜི་ཏ་ཧ་ལ་ནག་པོ་ཞེས་པས་ཇོ་བོ་བོད་དུ་ཕེབས་ན་ཕ་ལས་བུ་རྫིག་བུ་ལས་ཚ་བོ་རྫིག་ཚ་བོ་ལས་ཡང་ཚ་རྫིག་ཡང་ཚ་ལས་སུམ་ཚ་རྫིག་པར་ཡོང། དེ་ནས་ཆག་སྟེ་འགྲོ་ཞེས་ལུང་བསྟན་པའི་ཕ་ནི་ཇོ་བོ་རང་ཉིད་བུ་ནི་འབྲོམ་སྟོན་པ་དང། ལེགས་པའི་ཤེས་རབ་སོགས་ཚ་བོ་ནི་སྐུ་མཆེད་གསུམ་དང་ཡང་ཚ་ནི་གླང་ཤར་གཉིས་སོགས་ཟེར། དགེ་བཤེས་གླང་རི་ཐང་པ་དང་དགེ་བཤེས་ཤ་ར་བ་ཟེར་གི་མི་རེད་སུམ་ཚ་ནི་སངས་རྒྱས་དབོན་སྟོན་སོགས་སངས་རྒྱས་སྒོམ་པ་སོགས་ཀྱི་དོན་ཡིན། རྫིག་པའི་དོན་ནི་སྔ་མ་སྔ་མ་ལས་ཕྱི་མ་ཕྱི་མ་ཡི་དུས་སུ་བསྟན་པ། ཆོས་དར་ཇེ་ཆེར་སོང་བའི་དོན་ཡིན་དེ་ནས་ལམ་གྱི་རིམ་པ་དེ་གོ་མི་ཆོད་པར། སྔགས་རེ་རེ་དང་རྗེས་གནང་རེ་ནོད་པ། བྱས་པས་ཅུང་ཟད་ཆག་སྟེ་སོང་བ་ཡིན་དེ་ལྟར་ཇོ་བོ་ཆེན་པོས་བསྟན་པའི་སྲོལ་ནུབ་པ་རྣམས་གསར་དུ་བཙུགས། སྲོལ་ཅུང་ཟད་ཡོད་པ་རྣམས་འཕེལ་བར་མཛད་ལོག་པར་རྟོགས་པའི་དྲི་མས་འབགས་པ་རྣམས་ལེགས་པར་བསལ་ཏེ་བསྟན་པ་རིན་པོ་ཆེ་དྲི་མ་དང་བྲལ་བར་མཛད།

ལམ་རིམ་དང་བསྟན་རིམ་ལ་སོགས་པ་དང་སྦྱར་བྱས་ནས་བཤད་པ་དེ་ལ་བཀའ་གདམས་ལམ་རིམ་པ་ཟེར་གྱི་མི་རེད་དེ་རྣལ་འབྱོར་དབང་ཕྱུག་དཔལ་ལྡན་དགོན་པ་བ་དང་དགེ་བཤེས་སྣེའུ་ཟུར་པ་ལ་སོགས་པ་དེ་ཚོ་ནས་མར་འབྱུང་གི་དེ་རེད། དེ་ནས་རྟེན་འབྲེལ་སྙིང་པོའི་ཁྲིད་ལ་སོགས་པ་དེ་ཚོ་ཇོ་བོ་གི་མན་ངག་དེ་རེད། མན་ངག་དེ་རྒྱུད་ལ་རྒྱ་ཁྱད་པ་བྱེད་ཅིང་ཉུང་ཉུང་ཉུང་ཉུང་ཐོག་ནས་ཁྲིད་ནས་ནི་སྒོམ་རྒྱུ་བྱེད་དེ། སྤྱན་སྔ་བ་ནས་བྱ་ཡུལ་བ་ལ་བརྒྱུད་པ་བྱ་ཡུལ་བ་ཟེར་དུས་སྐབས་ང་ཚོ་ལམ་རིམ་བླ་བརྒྱུད་ན་གཞོན་ནུ་འོད་ཟེར་གྱི་འདུག་པ་དེ་ཡིན་པ་རེད་དགེ་བཤེས་ཤུགས་བཤེས་གཉེན་ཚུལ་བཞིན་བསྟེན་མཛད་གཞོན་ནུ་འོད་ཟེར་འོ་དེ

རྗེ་བཙུན་ཙོང་ཁ་པ་ཆེན་པོ་ནས་ཆུ་བོ་གཅིག་འདྲེས་སུ་བྱོན་ཟེར་དེ་ནས་བཀའ་གདམས་གཞུང་པ་ཤ་ར་བ་ནས་འཆད་ཁ་བ་ལ་སོགས་པ་མར་གཅིག་ནས་གཅིག་ཏུ་བརྒྱུད་བྱས་ནས་བྲ་གོར་མཁན་ཆེན་ཆོས་སྐྱབས་བཟང་པོ་ལ་བརྒྱུད། བཀའ་གདམས་ལམ་རིམ་པ་དང་མན་ངག་པ་གཉིས་པོ་དེ་དགེ་བཤེས་སྤྱན་སྔ་བ་དང་སྣེའུ་ཟུར་པ་ནས་གཅིག་ནས་གཅིག་ཏུ་བརྒྱུད་བྱས་ནས་ལྷོ་བྲག་ནམ་མཁའ་རྒྱལ་མཚན་ལ་མར་བརྒྱུད། ད་ལྷོ་བྲག་ནམ་མཁའ་རྒྱལ་མཚན་གྱི་སྐུ་མདུན་ནས་རྗེ་བདག་ཉིད་ཆེན་པོ། དེ་གསུམ་ཀ་གི་མན་ངག་དེ་ཐོབ་ཅིང་དེ་ནས་བཟུང་སྟེ་ཆུ་བོ་གསུམ་པོ་དེ་གཅིག་འདྲེས་སུ་གྱུར་པ་རེད་ཟེར། རྗེ་བཙུན་ཙོང་ཁ་པ་ཆེན་པོས་ལམ་རིམ་ཆེ་ཆུང་གསུམ་མཛད་ཚུལ་སྔར་ཞུས་པ་ལྟར་ལ་དེ་ཡང་རྗེ་རིན་པོ་ཆེ་ལ་འཇམ་པའི་དབྱངས་དང་རྟག་ཏུ་བླ་མ་དང་སློབ་མ་ཡི་ཚུལ་དུ་མཇལ་ནས་གདམས་ངག་གི་ཆོས་གསུང་མཐའ་ཡས་པ་ཞིག་བསྩལ་ཚུལ་རྣམ་ཐར་ལས་འབྱུང་བ་ལྟར་ཡིན་དེས་ན་ལམ་རིམ་དེ་རྗེ་རིན་པོ་ཆེས་རྗེ་བཙུན་འཇམ་པའི་དབྱངས་ལས་གསན་པར་ཡིད་ཆེས་ཀྱང་ཆོག་མོད། རྗེ་རིན་པོ་ཆེས་ཆོས་ཀྱི།

ལྷག་མ། རྗེ་བཙུན་འཇམ་པའི་དབྱངས་ཀྱིས་ལམ་གཙོ་རྣམ་གསུམ་དེ་ཡོད་རེད་བ། ངས་ཁྱེད་བཤད་པའི་ལམ་གྱི་གཙོ་བོ་རྣམ་གསུམ་གྱི་ཁོངས་སུ་མ་འདུས་པ་འདུག་གས། དེ་ལས་ལྷག་པ་གཅིག་བཤད་ཡས་འདུག་གས་ཟེར་ནས། བཀའ་བཀྱོན་གནང་གི་ཚུལ་ཁྲིམས་ཀྱི་མདོ་ཡིན་པ་རེད་དཱ། རྗེ་བཙུན་གྱིས་གསུངས་ལ། རྗེ་བཙུན་གྱིས་གསུངས་པའི། ལམ་གཙོ་བོ་གསུམ་སྲོག་ཏུ་བྱས་ནས། རྗེ་བཙུན་གྱིས་གསུངས་པའི་ལམ་གྱི་གཙོ་བོ་རྣམ་གསུམ་དེ་སྲོག་ཏུ་བྱས། ལམ་སྒྲོན་བཤད་བྱ་རྩ་བའི་གཞུང་དུ་བྱས་ནས་དེ་ཡི་སྟེང་དུ་བཀའ་གདམས་ཀྱི་མན་ངག་གཞན་དུ་མས་ཁ་སྐོང་ནས་བྲིས་པ་ཡིན་ཚུལ་ཞུས། ལྷག་མཐོང་ཆེན་པོ་ནི་མཛད་ཀྱང་འགྲོ་དོན་ཆེར་མི་ཡོང་དགོངས་ནས་མ་མཛད་པ་ན། ལྷག་མཐོང་གི་སྐོར་ཡང་རྩོམས་ཤིག་དང། འགྲོ་དོན་འབྲིང་ཞིག་ཡོང་ཞེས་གསུངས་པ་སོགས་གསང་བ་བསམ་གྱིས་མི་ཁྱབ་པའི་རྣམ་ཐར་མང་དུ་མཆིས་པ་སོགས་མཚམས་འདིར་རྗེ་ཡི་རྣམ་ཐར་རྒྱས་པར་ཞུ་དགོས་ཀྱང་ད་ལོ་ཞུ་ཁོམ་མ་བྱུང་བས་རྣམ་ཐར་གྱི་ཕྱག་དཔེ་ཞིབ་ཏུ་གཟིགས་པར་མཛོད། དེ་ལྟར་རྗེ་བཙུན་ཙོང་ཁ་པ་ཆེན་པོའི་བསྟན་པ་དེ་ནི་ཇོ་བོའི་བསྟན་པ་ཐམས་ཅད་མ་ཚང་བ་མེད་པར་ཡོད་པའི་ཐོག་ཏུ་སྙིགས་དུས་ཀྱི་ཚེ་ཐུང་གཅིག་ལ་མི་སློབ་པའི་ཟུང་འཇུག་སྒྲུབ་པའི་མན་ངག་ཟབ་ཁྱད་བླ་ན་མེད་པ་དང་ལྡན་པ་ཡིན་ཏེ། རྗེ་ཡི་གསུང་གི་ལམ་རིམ་རྣམས་ལ་ཡང་བཀའ་གདམས་གོང་མའི་ལམ་རིམ་ལ་མེད་པའི་ཟབ་ཁྱད་མང་དུ་མཆིས་པ་ཞིག་ཞིབ་ཏུ་བལྟས་ན་ཤེས་དེ་ལྟར་རྗེ་རིན་པོ་ཆེའི་ལམ་རིམ། བརྒྱུད་ཚུལ་མང་དུ་མཆིས་ཀྱང་ཡོངས་སུ་གྲགས་པའི་བརྒྱུད་པའི་གཙོ་བོ་ཁྲིད་ཆེན་བརྒྱད་དུ་གསུངས་ཚུལ་ཁ་སང་ཞུས་པ་ལྟར་ཡིན་དེ་ཡང་གསེར་ཞུན་མ་དང་འཇམ་དཔལ་ཞལ་ལུང་གཉིས། མདོ་རྐྱང་པའི་དབང་དུ་བྱས་ནས་གསུངས་བདེ་ལམ་དང་མྱུར་ལམ་གཉིས་སྔགས་དང་འབྲེལ་བར་གསུངས། དེ་ཡང་ཞལ་ལུང་གི་ཁྲིད་རྒྱུན་བསྡུས་པ་ལྷོ་རྒྱུད་ཀྱི་བརྒྱུད་ཚུལ་ནི་གོང་ས་རྒྱལ་བ་ལྔ་པ་མཆོག་ནས་འཇམ་དཔལ་ཞལ་ལུང་རྒྱས་པ་ལ་མཚལ་རྟགས་འཕངས་ཏེ། ལམ་རིམ་བསྡུས་པ་ཞིག་བཏོན་ནས་སྐྱབས་ཡུལ་ཚོགས་ཞིང་ཁྲུས་ཁང་སོགས་ཞལ་ལུང་དབུས་རྒྱུད་དང་མི་འདྲ་བའི་མན་ངག་ཅན་ཨེ་པ་བླ་མ་བྱམས་པ་རིན་ཆེན་ལ་གནང། ལྷོ་རྒྱུད་ལམ་རིམ་དེ་ལྷོ་རྒྱུད་ལམ་རིམ་དེ་བསྡུས་པ་དེ་ག་རེ་རེད་ལྷོ་རྒྱུད་ལམ་རིམ་དེ་ལམ་རིམ་བླ་མ་བརྒྱུད་པའི་རྣམ་ཐར་ཆ་ཚང་གཅིག་འདུག་དེ་མང་ཉུང་དེ་འདྲ་ཅིག་མ་གཏོགས་མི་འདུག་དེ་ཆ་ཚང་གཅིག་འདུག་ལྷོ་རྒྱུད་ལམ་རིམ་གཅིག་ནས་གཅིག་ཏུ་བརྒྱུད་ཡོད་དེ་མ་རྣམ་ཐར་གང་བ་པའི་བླ་མ་རེ་རེ་ནས་རྣམ་ཐར་གསུངས་བཞག་སྟེ། བླ་མ་བྱམས་པ་རིན་པོ་ཆེ་ལ་གསུངས་དེ་གཟན་ཤ་ཁྱི་ཕྱི་བློ་བཟང་མཁས་བཙུན་ལ་གནང་དེ་ཁྱི་ར་ཅིག་རྩི་འཆི་བའི་མཚན་རྟགས་ཕོ་ལོང་ལ་རྒྱན་དུས་སྣ་ཚོགས་ཤིག་ཐུ་ལ་ཤ་བའི་ཐུ་ཐུ་མ་ཁྱོད་པར་རེད་ཟེར། བློ་བཟང་མཁས་བཙུན་སེང་གེ་དེ་ཡིན་པ་རེད་ད་ཐུ་ཐུ་མ་ཁྱོད་ཀྱིས་དེ་ཤེས་རབ་ཆེན་པོ་ཞིག་ར་ཡོད་པ་འདྲ་འདུག་ཨང། མ་ཁྱོད་པར། ཆོས་འདི་ཡི་བདག་པོ་ལྔ་པ་ཆེན་པོ་རང་ལ་ཞུ་དགོངས་ནས་སྐུ་མདུན་རང་དུས་མངོན་རྒྱ་ཆེ་བྱ་རྒྱུར་གཅིག་གི་ཡོད་ལ། ཆ་མཚུངས་སྲིད་པའི་རྣམ་ཐར་རྨད་དུ་བྱུང། དེ་ཡིས་རྩེ་ཚོགས་པའི་མཁན་པོ་མཛད། རྩེ་ཚོགས་པའི་མཁན་པོ་མཛད། སྐུ་ཚེ་སྨད་ལ། གཡེ་ནི་ལོ་རོའི་ཆུ་སྟོད་སུ་སྒྲུབ་པ་ལ་ཞུགས་པའི་གྲུབ་པའི་གོ་འཕང་མཐོན་པོ་ཞིག་དེ་ཡིས། ཡེར་པ་གྲུབ་ཆེན་ཕུན་ཚོགས་རྒྱ་མཚོ་ལ་གནང། དེ་ཡང་མྱོང་ཁྲིད་ཟླ་བ་གསུམ་ལ་རྫོགས་པར་མཛད། ཞི་ལྷག་གི་རྟོགས་པ་ཁྱད་པར་ཅན་ཐུགས་རྒྱུད་ལ་འཁྲུངས་ནས་ཡེར་པར་སློབ་མ་མང་པོ་ཡི་མྱོང་ཁྲིད་ཅིག་བྱུང། བདེ་མཆོག་ལུས་དཀྱིལ་གྱི་སྒོ་ནས་གྲུབ་པ་ཐོབ་སྟེ་ལྷོ་རྒྱུད་ཀྱི་བླ་མ་ཕལ་ཆེ་བ་དེ་ལྟར་ཡལ་སོང། དེ་ཡང་གཡེའི་བླ་མ་མཁའ་སྤྱོད་བསྟན་དར་ལ་གནང།